ད་བྱང་ཆུབ་ཀྱི་སེམས་སྦྱོང་བ་ལ་གཅིག་དང། རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེ་གང་གི་སྒོ་ནས་བློ་སྦྱངས་པས་ནི། བཏང་སྙོམས་འདི་ག་རེ་ཟེར་ན་ས་གཞི་ལྟ་བུ་གཅིག་པུ་རེད་གསུངས་རེད་བ་ད་གཞུང་མང་པོའི་ནང་ཡོད་ལམ་རིམ་གཞུང་མང་པོའི་ནང་དང་པོ་བཏང་སྙོམས་འདི་ངེས་པར་དུ་དགོས་ཀྱི་རེད་བཏང་སྙོམས་འདི་ད་ས་གཞི་ལྟ་བུ་ཞིག་རེད་ཟེར་གི་འདུག་བ་འདིའི་བཏང་སྙོམས་ཟེར་དེ་གཅིག་དང་བཏང་སྙོམས་དེ་ལ། ཚད་མེད་བཞིའི་ནང་གི་བཏང་སྙོམས་གཅིག་དང། ད་རྒྱུ་འབྲས་མན་ངག་བདུན་ཡིན་ནའི་རེད་བདག་གཞན་མཉམ་བརྗེ། གང་གི་སྒོ་ནས་བློ་སྦྱངས་པས་ན་ཐོག་མར་བློ་སྦྱངས་ཡག་གི་བཏང་སྙོམས་བྱེད་དུ་བ། ད་དེའི་རྗེས་སུ་མི་འདྲ་བ་ཡོད་རེད་ཟེར་གྱི་འདུག་བ། ད་ཚད་མེད་བཞིའི་ནང་གི་བཏང་སྙོམས་དེ་སེམས་ཅན་ནང་ཕན་ཚུན་ཨ་ནི་ཆགས་སྡང་དང་བྲལ་ནས་ཨ་ནི་ཕྱི་ཚུན་ཕན་ཚུན་ནང་ཕན་ཚུན་ག་རེ་རེད་སེམས་སྙོམས་ཡག་དེ་ལ་ག་རེ་རེད། ཨ་ནི་ཚད་མེད་བཞིའི་ནང་གི་བཏང་སྙོམས་དེ་རེད། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག་བྲལ་བར་བདག་གིས་བྱའོ་བཏང་སྙོམས་འདི་རེད་བ། དེ་རེད། ད་ད་ལྟ་འདིའི་སྐབས་སུ་ད་ལྟ་རྒྱུ་འབྲས་མན་ངག་བདུན་ཡིན་ནའི་རེད་བདག་གཞན་མཉམ་བརྗེ་གང་གི་སྒོ་ནས་བློ་སྦྱངས་པས་ནི་ཐོག་མར་བཏང་སྙོམས་དགོས་ཟེར་བ་དེ་འདིའི་བཏང་སྙོམས་དེ་སེམས་ཅན་ནང་ཕན་ཚུན་ཨ་སེམས་སྙོམས་ཡ་དེ་མ་ཡིན་པ་བྱས་ད་ང་ཚོ་བྱང་ཆུབ་ཀྱི་སེམས་ཀྱི་བློ་སྦྱོང་མཁན་རང་ཉིད་ཨ་ནི་གཅིག་རང་ཉིད་ཀྱི་ད་སེམས་ཅན་ཐམས་ཅད་ལ་ཕར་ག་རེ་སེམས་སྙོམས་དགོས་རེད་འདི་ངའི་ག་རེ་གཉེན་ཡིན་ཟེར་ཨ་ནི་ཆགས་པ་བྱེད་མི་རིགས་པ་དང་འདི་ག་རེ་ཟེར་ན་ངའི་ག་རེ་ཟ་དགྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་སྡང་བ་བྱེད་མི་རིགས་པ་འདི་ང་དང་འབྲེལ་བ་མེད་པ་བསམ་ནས། ཨ་གཅིག་བར་མའི་སེམས་ཅན་ལ་དམིགས་ནས་ཡལ་བར་འདོར་མི་རིགས་པ་མདོར་བསྡུས་ན། དགྲ་གཉེན་བར་མ་གསུམ་ལ་དམིགས་ནས་ཨ་གཅིག་ཆགས་སྡང་ཡལ་གསུམ་གྱི་ཨ་བློ་འདི་འགོག་དགོས་རེད་རེད་པ་འདི་གསུངས་པ་རེད་ད་མདོར་བསྡུས་ན། དགྲ་ལ་དམིགས་ནས་དགྲ་ཡིན་པའི་རྒྱུ་མཚན་བརྟེན་ནས་ཧ་ཅང་སྡང་བ་མ་ཡིན་པ། ཨ་གཉེན་ལ་དམིགས་ནས་གཉེན་ཡིན་པའི་རྒྱུ་མཚན་གྱིས་ཧ་ཅང་ཆགས་པར་མི་རིགས་པ། ཨ་བར་མའི་སེམས་ཅན་ལ་དམིགས་ནས་བར་མ་ཡིན་པའི་རྒྱུ་མཚན་གྱིས་ཨ་ནི་ཡལ་བར་འདོར་མི་རིགས་པ་མདོར་བསྡུས་ན་དགྲ་གཉེན་བར་མ་གསུམ་ཀུན་ལ། ད་ག་རེ་རེད་སེམས་ག་རེ་རེད་སྙོམས་པོ་རེད་དེ་ང་རང་ཚོའི་ངོས་ནས་ཕར་སྙོམས་ཡ་དེ་རེད་ད་འོ་དེ་རེད། བྱས་ཙང་ཁོ་དགྲ་དང་གཉེན་ཟེར་དེ་ཁོ། འགྱུར་བ་གཏོང་ཡ་ཡོད་པ་མ་རེད་བ་ང་རང་ཚོ་ཚེ་འདི་དགྲ་ཡིན་ན་དགྲ་ཡིན་པ་རང་རེད་གཉེན་ཡིན་ན་གཉེན་རེད་མ་གཏོགས་དགྲ་གཉེན་དུ་གཅིག་འགྱུར་བ་གཏོང་ཡ་དང་གཉེན་དགྲར་འགྱུར་བ་གཏོང་ཡ་ཡོད་པ་མ་རེད་ད་གཉེན་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཆགས་མི་རིགས་པ་དེ་ཆགས་པ་དེ་འགོག་དགོས་རེད་དགྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ག་རེ་རེད་སྡང་བ་དེ་འགོག་དགོས་རེད་ཟེར་ད་བཏང་སྙོམས་དེ་རེད་འོ་དེ་བྱས་ཙང་རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེ་གང་གི་བཏང་སྙོམས་དེ་དང་པོ་བློ་སྦྱངས། ད་སྐབས་སུ་བབ་ང་ཚོ་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་ཡིན་ཙང་ད་བཏང་སྙོམས་སྦྱངས་པའི་རྗེས་སུ་ག་རེ་དགོས་ཀྱི་རེད་ཟེར་ན་གཅིག་ད་འདི་ནང་ལ་དེ། སྟབས་བདེ་པོ་རེད་གསུངས་ཤེས་འདུག་བ་ད་གཞན་དོན་དོན་གཉེར་གྱི་བསམ་པ་སྦྱངས་པ་དང་རང་དོན་དོན་གཉེར་གྱི་བསམ་པ་སྦྱངས་དགོས་རེད་བ་ད། གཞན་དོན་དོན་གཉེར་གྱི་བསམ་པ་སྦྱངས་པ་ལ་དང་པོ་ག་རེ་སྒྲུབ་དགོས་རེད་ཟེར་ན་ད་ང་ཚོ་རྒྱུ་འབྲས་མན་ངག་བདུན་དེ་བཤད་ཡག་གི་ད་ད་མང་པོ་ཞིག་ཆགས་འགྲོ་ས་རེད་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་རིམ་པ་གཞིར་བཞག་བྱས་པས་ན་ད་དང་པོ་གཞན་དོན་དོན་གཉེར་གྱི་གཞི་སྒྲུབ་པ་དང་ཨན་བྱང་ཆུབ་དོན་གཉེར་བསྐྱེད་པ་གང་ལྟར་ཡང་སེམས་བསྐྱེད་ཟེར་དེ་འདུན་པ་གཉིས་ལྡན་ཞིག་དགོས་ཀྱི་རེད་བ་ད་བྱང་ཆུབ་གཞན་དོན་དོན་གཉེར་གྱི་བསམ་པ་སྦྱངས་བ་དང།

མཉམ་པར་བསྒོམ་ཡག་དེ་བྱེད། གསུམ་པ་དེ་ལ་རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་ཡག། བཞི་པ་དེ་ལ། གཞན་གཅེས་འཛིན་ཡོན་ཏན་སྒོ་དུ་མ་ནས་བསམ་ཡག། ལྔ་པ་དེ་ལ་ག་རེ། ཨ་ནི། བདག་གཞན་བརྗེ་བ། འོ་དེ་ལྔ་པོ་དེ་དེ། ཨ་ནི་གཅིག། བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་ཀྱི་རིམ་པ་གཞིར་བཞག་བྱས་པས་ན་གཞན་དོན་དོན་གཉེར་གྱི་གཞི་གྲུབ་པ་རེད། རེད་པ། ད་གཞན་གྱི་དོན། སྒྲུབ་པ། ཨ་ནི་གཅིག་ང་ཚོ་མ་སོང་ནས་རྨང་གཞི་འདྲ་བོ་དེ་ག་རེ་ཟེར་ན།

ང་རང་ཚོ་ད་ལྟ་བར་དུ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་སྒོ་ཀུན་ནས་མཚུངས་པ་དེ་རེད་དེ་ཡིན་ནའི་ད་ལྟ་བར་དུ་ང་རང་ཚོ་སོ་སོ་རྐྱང་རྐྱང་གི་བདེ་བ་བསྒྲུབ་ཡག་རེད་སོ་སོ་རྐྱང་རྐྱང་གི་སྡུག་བསྔལ་སེལ་ཡག་རྐྱང་རྐྱང་ག་ལ་ང་ཚོ་བསམ་སྟངས་དེ་རེད་བ་དེ་བསམ་སྟངས་དེ་བསམ་ད་དེ་འགྲིག་གི་ཡོད་མ་རེད་ད་འགྲིག་གི་མེད་པ་དེ་གཙོ་བོ་ག་རེའི་སྒོ་ནས་གོ་དགོས་ཟེར་ན་གཉིས་པ་དེ་ག་རེ་རེད་གསུམ་པ་ཞིག་མ་རེད་རང་གཅེས་འཛིན་གི་སྐྱོན་གྱིས་ཨ་ནི་ག་ཟེར་ན་བདེན་པ་ཟེར་དེ་རེད་ད་ལྟ་བར་དུ་ང་རང་ཚོ་རང་གཅེས་པར་འཛིན་པའི་གཅེས་འཛིན་འདིའི་གཞན་དབང་དུ་སོང་ནས་ཨ་ནི་གཞན་ཡལ་བར་དོར་རང་འབའ་ཞིག་མ་གཏོགས་མ་བསམ་བྱས་བསམ་རྒྱུ་ཨ་ནི་གཅིག་སོ་སོའི་དཔེ་ཅིག་སོ་སོ་རང་ཉིད་སྒྲུབ་རྒྱུ་ཡང་སོ་སོའི་བདེ་བ་མ་གཏོགས་མ་བསམ་ཡིན་ཙང་ད་མདོར་བསྡུས་ན་རང་གཅེས་འཛིན་གྱི་སྐྱོན་ག་རེ་ག་རེ་ཡོད་པ་ཆ་ཚང་ཨ་ནི་གཅིག་འདི་སྐབས་དུ་ཁ་སང་ཧ་ལས་པའི་ཞིབ་ཚགས་གསུངས་སོང་རང་གཅེས་འཛིན་གྱི་སྐྱོན་གྱིས་བསམ། ད་མདོར་བསྡུས་ན་འདི་ཕྱིའི་ཕུང་ཁྲོལ་ཀུན་གྱི་རྩ་བ་འདི་ག་རེ་ཟེར་ན་རང་གཅེས་འཛིན་ཟེར་བ་ཡིན་པ་ཞིག་ར་སྤྲོད་རེད་པ་ད། ཅིག་སྤྱོད་འཇུག་ནས་གསུངས་པ་ནང་བཞིན་གྱི་ར་སྤྲོད་བྱུང་ད་དེ་ནས་དེ་ལས་ལྡོག་སྟེ་གཞན་གཅེས་པར་འཛིན་པའི་གཅེས་འཛིན་ཟེར་དེ་ཨ་རང་གཅེས་པར་འཛིན་པའི་གཅེས་འཛིན་དེ་ལས་ལྡོག་སྟེ་ཨཱ་ལེགས་ཚོགས་ཐམས་ཅད་འབྱུང་ཡའི་གཞི་ཡིན་པ། རེད་བ། འདི་ཕྱི་གཏན་གྱི་ཨཱ་ནི་ག་ཟེར་ན་འདུན་མ་འཚོལ་བའི་གཞི་ཡིན་པ། འོ་དེ་འདྲ་ཅིག་བསམ་བཏང་ནས་ད་གཅེས་འཛིན་གཉིས་ཀྱི་སྐྱོན་ཡོན། ཡག་པོ་ཤེས་ཐུབ་པ། ཤེས་ཐུབ། ཤེས་ཐུབ་ནས་ཨཱ་ནི་གཞན་དུ། ད་ག་ལེགས་འདུག་ད་རང་ཡལ་བར་དོར་ནས་གཞན་གཅེས་པར་བཟུང་དགོས་ཡ་ཅིག་ག་ལེ་ག་ལེ་ཡོང་གི་འདུག་བ། རེད་བ། རང་གཅེས་འཛིན་ཟེར་བ་འདི་ཨཱ་ནི་གཅིག་ང་ཚོ་མ་སོང་ཕུང་ཁྲོལ་ཀུན་གྱི་གཞི་ཡིན་པ། གཞན་གཅེས་འཛིན་འདི་ག་རེ་ལེགས་ཚོགས་ཀུན་གྱི་གཞི་ཡིན་པ། ད་ཁོ་གཉིས་ཀྱི་སྐྱོན་ཡོན་དེ་ཚོ་ཡག་པོ་ཅིག་བསམ་བཏང་ཡོང་དུས་སྒང་ལ་ད་རང་གཅེས་པར་བཟུང་ཡ་འདི། ནང་གཅིག། ཡལ་བར་དོར་ནས་གཞན་གཅེས་པར་བཟུང་དགོས་འདུག་བསམ་པའི་བློ་ཞིག་ཡོང་གི་འདུག་བ། ད་གཞན་གྱི་དོན་བྱེད་ཡ་གི་གཞི་གྲུབ་ཡོང་གི་འདུག་བ་འདུག་ཟེར། ད་དེ་ནས། ད་རང། སྔ་ནས་ད་ལྟ་བར་དུ་རང་གཅེས་པར་བཟུང་གཞན་ཡལ་བར་དོར་དེ་རེད་བ། ད་དེ་ནས་རིམ་པ་ལྔ་པ་དེ་ལ་བདག་གཞན་བརྗེ་དགོས་རེད། རང་གཅེས་འཛིན་གྱི་སྐྱོན་བསམ། ཨ་ནི། དང་པོ་དེ་དང་བདག་གཞན་མཉམ་པ་དེ་ནས་རང་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་ཡོན་ཏན་བསམ་མ་བཏང་ན་བདག་གཞན་བརྗེ་ནུས་ཀྱི་མ་རེད། བདག་གཞན་བརྗེ་ཡ་དེ་རྒྱུ་མཚན་གཅིག་ལ་བརྟེན་ནས་བརྗེ་དགོས་རེད་བ། བདག་དང་གཞན་ཕན་ཚུན་བརྗེ་ཡ་དེ་ད་བརྗེ་ཡའི་རྒྱུ་མཚན་ཡག་ཤོས་ག་རེ་རེད་ཟེར་ན་ད་རང་གཅེས་འཛིན་གྱི་སྐྱོན་བསམ་ཡ་དེ་དང་གཞན་གཅེས་འཛིན་གྱི་ཡོན་ཏན་བསམ་ཡ་དེ་གཉིས་པོ་རེད་འོ་དེ་གཉིས་བསམ་བཏང་ནས་གཞི་ནས་བདག་གཞན་བརྗེ་ཡ་གི་ད་ད་གཅིག་རྨང་གཞི་དེ་ཡོང་གི་འདུག་བ་དེ་བྱས་ད་དེ་ནས་གཞན་གྱི་དཔེ་ཅིག་བདེ་སྡུག་ལ་བསམ་བཏང་ཡག་བློ་དེ་སྐྱེ་དགོས་ཟེར་རེད་དེ་ཡིན་ཙང་ད་བདག་གཞན་གཉིས་བརྗེ་དགོས་རེད་ཟེར་རེད་ལྔ་པ་དེ་ལ་ད་བདག་གཞན་བརྗེ་ཟེར་དོན་ག་རེ་རེད། ཨ་ནི། བདག་གཞན་འགྱུར་ཡ་དང་གཞན་བདག་འགྱུར་ཡ་ཡོད་པ་མ་རེད་བ། ད་མ་རྒན་སེམས་ཅན་ཐམས་ཅད་ང་ད་ད་མ་ང་རང་ཚོ་ཡལ་བར་དོར་ཞེས་རེད་རང་གཅེས་པར་བཟུང་དེ་ད་བསྡུས་ན་རང་གཅེས་པར་བཟུང་བའི་བློ་འདི་དང་གཞན་ཡལ་བར་དོར་བའི་བློ་གཉིས་པོ་འདི་ག་རེ་བྱེད་དགོས་རེད་ཟེར་ན་གོ་ས་བརྗེ་དགོས་རེད་ཟེར་ད་གོ་ས་བརྗེ་དགོས་རེད་ཟེར་དུས་ཀ་ལ་རང་གཅེས་པར་འཛིན་པའི་ཡུལ་དེ་ལ་གཞན་བཞག་ཡང་གཞན་ཡལ་བར་དོར་བའི་བློ་འདི་ལ་ཨ་ནི་ཅིག་རང་བཞག་ད་དེ་འདྲ་བྱས་ཨ་ནི་ག་ཟེར་ན་བདག་གཞན་བརྗེ་བའི་བསམ་པ་འདི་སྒོམ་དགོས་ཟེར་རེད་ད་བདག་གཞན་བརྗེ་དགོས་རེད་ངེས་པར་དུ་བརྗེ་དགོས་རེད་ད་མ་བརྗེ་ན་སྐྱོན་ག་རེ་རེད་ཟེར་ན་ད་ལྟ་བར་དུ་ང་རང་ཚོ་ཅིག་གནས་སྟངས་སྐྱོ་པོ་རང་ཡང་གནས་སྟངས་སྐྱོ་པོ་ཞིག་འདི་འདྲ་ཅིག་ཁང་ལྷག་འདི་ག་རེ་བ་ཨ་དེ་ཙམ་དུ་མ་ཟད་བདག་གཞན་མ་བྱས་ན། དེ་འདྲ་བའི་སྡུག་བསྔལ་གྱིས་གདུངས་ཤིང་བདེ་བས་ཕོངས་པའི་མ་རྒན་སེམས་ཅན་ཐམས་ཅད་ཨན་ཅིག་ད་འདི་མར་ཡིན་པ་འདི་ཕལ་ཆེར་ཕལ་ཆེར་ཨ། བསམ་སྟངས་མེད་ནས་རང་ལ་དྲིན་དཔག་ཏུ་མེད་པ་བསྐྱངས་པ་ཤ་སྟག་ཡིན་པ་ད་མ་བྱས་མ་བྱས་པའི་གནས་སྐབས་སུ་རེད་བ་ད་ད་སྡུག་བསྔལ་གྱིས་གདུངས་ཤིང་བདེ་བས་ཕོངས་དེ་བས་མ་རྒན་སེམས་ཅན་ཐམས་ཅད་ང་རང་ཚོ་མ་མ་བྱས་པའི་གནས་སྐབས་སུ་དྲིན་ཞེ་པོ་བསྐྱངས་བསྡད་འདུག་པ་ཁ་སང་སྔ་མོ་ཞུས་པ་ནང་བཞིན་ད་རང་གི

གཞན་གྱི་དོན། ག་ཟེར་ན། གཉེར་དགོས་ཡག་གི་གཞི་རིགས་དེ་གཞི་རྟེན་རིགས་སྟོན་ཚར་བའི་ཟེར་ཞེས། ད་གཞན་གྱི་དོན་དངོས་དེ་ག་རེ་ཟེར་ན། ད་གཞན་གྱི་དོན་ཞེས་དེ་སྤྱིར་བཏང། གནས་སྐབས་འཕྲལ་སེལ་འཕྲལ་སེལ་ཟས་གོས་གནས་མལ་ལ་སོགས་པ་ད་ང་ཚོ་སོ་སོའི་བེད་སྤྱོད་གི་ཟས་གོས་གནས་མལ་ལ་སོགས་པ་བྱེད་ཡ་དེ་ཟེར་གཞན་གྱི་དོན་དེ་རེད་དེ་ཡིན་ནའི་སྐབས་དེའི་གཞན་གྱི་དོན་དེ་དེ་མ་རེད་གསུངས་རེད་དེ་ཙམ་གྱིས་འགྲིག་གི་མ་རེད། ད་ཟས་གོས་གནས་མལ་ལ་སོགས་པ་སྦྱིན་པ་ཡིན་ནའི། ང་རང་ཚོ་མ་རྒན་དེ་དག། སྡུག་བསྔལ་ལས་ཐར་ཐུབ་ཀྱི་མ་རེད་པ། ལྷག་པར་དུ་སྡུག་བསྔལ་ལས་མ་ཐར་བ་ཙམ་དུ་མ་ཟད། ད་དུང་སྲེད་པ་ཆེ་རུ་བསྐྱེད། ཨ་ནི་འཁོར་བ་ལ་ཞེན་ཆགས་ཤུགས་ཆེ་རུ་བསྐྱེད་རེད་ཟེར་འདུག་དེ་བས་ཆ་དགའ་ས་དེའི་སྒོ་ནས་ང་རང་ཚོ་ཨ་མ་རྒན་སེམས་ཅན་དེ་ཕན་བཏགས་རྒྱུ་ཡོད་མ་རེད་གསུངས་འདུག་རེད་པ་ད་ཡིན་ནའི་ང་རང་ཚོ་མང་པོ་ཅིག་ཨ་ཕ་མ་ལ་ཟས་གོས་གནས་མལ་ལ་སོགས་དང་ནོར་ལོངས་སྤྱོད་དེ་ཡང་དེ་འདྲ་ཅིག་ཕན་ཐོགས་དེའང་བསམ་བློ་གཏང་དགོས་པ་ངས་འདི་ཆོས་ཕྱོགས་བྱེད་ན་འགྲིག་གི་མ་རེད་གསུངས་འདུག་ག་རེ་ཟེར་ན། མ་རྒན་ཁོ་རང་ད་ལྟ་བར་དུ་ཨ་ནི་ཅིག་གིས་སྲིད་པའི་ཕུན་ཚོགས་ལ། ཕུན་ཚོགས་ཕུན་ཚོགས་ཅིག་དོན་དུ་གཉེར་ནས་ད་ལྟ་བར་དུ་ལྷག་རེད་པ། རེད་བ། དོན་དུ་གཉེར་ནས་དེའི་ད་ལྟ་བར་དུ་ཕ་མ་རྒན་སེམས་ཅན་དེ་དག་སྲིད་པའི་ཕུན་ཚོགས་ལ་ཆགས་ནས་ད་ལྟ་བར་དུ་ལུས་བཞག་རེད་བ། ད་ང་ཡང་སུ་ད་དུང་ལུས་ཡག་གི་དཔེ་ཚིག་གླུད་རྩེད་རེད་བ་ད་དུང་ཡང་བསྐྱར་ནས་མ་རྒན་སེམས་ཅན་རྣམས་ལ་ནོར་ལོངས་སྤྱོད་ཨན་ཅིག་གི་རོགས་པ་བྱེད་ཡ་ཟས་གོས་གནས་མལ་རོགས་པ་བྱེད་ཡ་བྱས་པས་ན། མ་རྒན་སེམས་ཅན་དེ་དག་ལུས་ཡག་གི་ད་ང་ལ་མུ་སུམ་ཅིག་རྐྱེན་ཆགས་འགྲོ་དགོས་ཟེར་མ་གཏོགས་པས་འཁོར་བ་ལས་གྲོལ་ཡག་རེད་ད་ནང་བཞིན་ཅིག་གཏན་དུ་སྡུག་བསྔལ་ལས་ཐར་ཡག་རྐྱེན་ཆགས་དགོས་ཟེར་མ་ད་དྲིན་ཡག་ཤོས་ག་རེ་བསྐྱང་དགོས་རེད་ཟེར་ན། མ་རྒན་སེམས་ཅན་ཁོ་རང་གི། འདོད་པ་མཐར་ཐུག་ཅིག་ཡོད་རེད་བ་འདོད་པ་མཐར་ཐུག་འདི། གཏན་དུ་བདེ་བ་ཅིག་བྱུང་ན་བསམ་ས་ཞིག། གཏན་དུ་སྡུག་བསྔལ་ཅིག་མི་བྱུང་ན་བསམ་ས་འདི། ཐ་ན་འབུ་སྲིན་ཚུན་ཆད་ཀྱི་ཡོད་རེད་བ། འོ་འདི་དྲིན་བསྐྱངས་པས་ན། ཕྱོགས་གཅིག་ནས་དྲིན་ནང་གི་མཆོག་ཡིན་པ། གཉིས་ནས་དེ་འདྲའི་དྲིན་ཞིག་བསྐྱངས་ཐུབ་པས་ན། མ་རྒན་སེམས་ཅན་དེ་དག་ཨ་ཅེ་སྲིད་པར་འཁོར་བ་ལས་ཞེན་ཆགས་འདོར་ནས་ཨ་ཅེ། གཏན་དུ་ཐར་པ་ཐོབ་ཡག་ཅིག་ཡོང་གི་རེད། དེ་ཡིན་ཙང་ད་དྲིན་དེ་འདྲ་ཀུན་བསྐྱངས་པ་ནི་སྲིད་དོ། བྱས་ཙང་ད་གཞན་དོན་དོན་གཉེར་དངོས་དེ་ག་རེ་ཟེར་ན་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་འགྱུར་ཡ་དེ་ག་རེ་རེད། གཞན་གྱི་དོན་མཐར་ཐུག་འདི་རེད་བ། སེམས་ཅན་ཐམས་ཅད་སྡུག་བསྔལ་དང་འབྲལ་ཡ་དེ་ག་རེ་རེད། གཞན་གྱི་དོན་མཐར་ཐུག་འདི་རེད་བ། ཨོ་འདིར་གང་རྫོགས་འདིར་མཐར་ཐུག་འདི་ཆགས་དེ་ཡིན་ཙང། ད་གཞན་དོན་དོན་གཉེར་དངོས་སྦྱངས་ཡོང་དུས་གང་ལ། ཨ་ནི་བྱམས་པ་སྒོམ་ཡག་རེད་ད་ནང་བཞིན་ག་རེ། སྙིང་རྗེ་སྒོམ་ཡག་རེད་ད་མཇུག་ལ་ལྷག་བསམ་ཡོང་དགོས་དེ་ན་ལྷག་བསམ་ཆེ་མ་སོང་བྱམས་པ་དེ་ག་རེ། སྙིང་རྗེ་མི་འདུག་ཆེ་མ་སོང་ད་ལྷག་བསམ་ཡོང་དགོས་རེད། ཨོ་འདུག་ཆེ་ད་འདི་རྒྱུ་འབྲས་མན་ངག་བདུན་ལ་བྱེད་དགོས་རེད་བ། བ་བྱ་ན་བརྒྱད་ཐུག་རེད། བཏང་སྙོམས་བྱེད། མར་ཤེས་བྱེད། དྲིན་དྲན་བྱེད། དྲིན་གཟོ། ཡིད་འོང་གི་བྱམས་པ་འདི་ལྔ་པོ་དུས་འདི་གར་འགྲུབ་རེད་ཟེར་ན་གཞན་དོན་དོན་གཉེར་གཞི་སྒྲུབ་རེད། ལྔ་པ་སྙིང་རྗེ་བྱེད། ལྔ་པ་བྱམས་པ་བྱེད། ཨ་ནི། དྲུག་པ་ལྷག་བསམ་བྱེད། འོ་འདི་གསུམ་གྱིས་གར་འགྲུབ་རེད་ཟེར་ན། གཞན་དོན་དོན་གཉེར་དངོས། རེད་པ། གཞི་སྒྲུབ་དེ་བཞིན་དངོས་བྱེད། ད་རང་དོན་དོན་གཉེར་ག་རེ་ཟེར་ན། ཨ་ནི་གཅིག་གིས་ལྷག་བསམ་འདི་འདྲེན་པས་ཨ་ནི་གཅིག་གིས་གཞན་དོན་དུ་ཨ་ནི་གཅིག། རང་དོན་དུ་རྫོགས་བྱང་དགོས་པར་མཐོང་ནས་ཨ་ནི་སངས་རྒྱས་གོ་འཕང་དོན་དུ་གཉེར་བ། གཞན་གྱི་དོན། གཏན་དུ་བདེ་བ་ལ་འགོད་པ་དང་གཏན་དུ་སྡུག་བསྔལ་ལས་བསྒྲལ་བར་བྱ་གི་ཡིན་བསམ་བྱས་དེ་ཙམ་དུ་མ་ཟད་ང་རང་རང་གིས་བྱ་གི་ཡིན་བསམ་ལྷག་པའི་བསམ་པ་སྐྱེས་པས་ནི། དེ་འདྲ་བའི་གཞན་དོན་མཐའ་དག་གྲུབ་པ་ལ། རང་དོན་བྱང་ཆུབ་དགོས་ཀྱི་འདུག་བ། རང་དོན་བྱང་ཆུབ་མེད་ན། ཨ་ནི་གཞན་དོན། ཨ་ནི་གཏན་དུ་བཀག་ཟིན་གཞན་སེམས་ཅན་ཐམས་ཅད་གཏན་དུ་བདེ་བ་ལ་འགོད་ཡ་དང་གཏན་དུ་སྡུག་བསྔལ་བྲལ་ཡོང་གི་མ་རེད་བ། འོ་ད་གཞན་དོན་དུ། བླ་ན་མེད་པའི་ཡང་དག་པར་རྫོགས་པའི་སངས་རྒྱས་དགོས་པར་མཐོང་ནས་ཨ་ནི་དེ་འདྲ་བའི་སངས་རྒྱས་གོ་འཕང་དེ་ཨ་ནི་གཅིག། ཐོབ་ན་སྙམ་པའི་ད་འདུན་པ། ད་བཅོས་ནས་བཟོས་པའི་ད་བློ་དེ་ལ་ག་རེ་རེད། བྱང་ཆུབ་དོན་གཉེར་བློ་ཟེར་བ་ཨོ་དུ་ཟེར་ཞབས། ད་བལ་ཟེར་འབྲི་ཟེར་བ། ད་འདུག་ང་ཚོ་སྨོན་སེམས་དམིགས་རྣམ་ཡང་སེ་ཡང་སེ་གོ་དྲན་པ་བསྐྱངས་ན་ཡག་པོ་ཡོང་དགོས་ཟེར། རེད་བ་ཡང་ཟོ་ད་སྒོམ་གི་ཡོད་ན་ད་ག་དཔེ་ཡག་པོ་རེད་བ་དེ་གལ་སྲིད་དེ་མ་བྱེད་པ་ནས་དཔེ་ཀློག་དེ་ནས་རྒྱ་དུས་གང་ཨ་རིན་པོ་དང་པོ་དེ་རེད་ཤག་གཉིས་པ་འདི་རེད་ཤག་གསུམ་པ་འདི་རེད་ཤག་ཟེར་འདུག་བྱས་པས་ན་ཕྱོགས་གཅིག་ནས་བཤར་སྒོམ་ཆགས་འགྲོ་གོ་རེད་བ། དེ་བཞིན་སེམས་ཀྱི་ཉམས་ལེན་ལ་བཤར་སྒོམ་ཆགས་འགྲོ་གོ་རེད་གཉིས་ནས་མ་འོངས་པ་གོང་བུ་སངས་སངས་ཡོད་དུས་ང་ལ་གོམས་ཆོག་ཆོག་ཡོད་རེད་བ་གོམས་ཡག་གི་ད་ང་ཚོ་སྨོན་སེམས་ཅིག་དམིགས་རྣམ་སྐྱོང་ཡག་ཅིག།

ཨོ་དེ་རེད། ད་གཙོ་བོ་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ཚུར་ལེན་ཡག་ག་རེ་ཟེར་གཏོང་ཡག་དེ་རེད་དོ། དང་པོ་གཏོང་ལེན་ཟེར་བ་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ཕར་གཏོང་ཡག་དེ་རེད། ཡང་ད་འདི་ཡང་ཐོག་མར་བྱམས་པའི་ག་རེ་ཟེར་ན་བསྒོམས་པའི་ན་བྱམས་པའི་ཕན་ཡོན་ག་རེ་བཀོད་མེད་དེ་མང་པོ་ཞིག་ཡོད་དོ་མདོ་ཏིང་ངེ་འཛིན་རྒྱལ་པོ་ལས་བྱམས་པའི་ཕན་ཡོན་ཞེ་པོ་གསུངས་འདུག་ཨ་ནི་འཇམ་དཔལ་ཞིང་བཀོད་ལས་བྱམས་པའི་ཕན་ཡོན་མང་པོ་ཞིག་གསུངས་བཞག་དབུ་མ་རིན་ཆེན་ཕྲེང་བ་ལས་བྱམས་པ་བསྒོམས་པ་ལ་བརྟེན་ནས་བྱམས་ཆོས་ཡོན་ཏན་ག་ཚོད་ཡོད་ཟེར་ན་བྱམས་ཆོས་ཡོན་ཏན་བརྒྱད། ཨོ་དེ་རེད། ད་ང་ཚོ་བསོད་ནམས་བསག་ཡའི་མདོ་རྩ་ཡག་ཤོས་རེད་ཤག། དང་པོ་སེམས་ཅན་སེམས་ཅན་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་སྣ་ཚོགས་ཅིག་བསམ་བློ་བཏང། ཨང་གཅིག། དེའི་སྒང་དེ་ནས་ཨང་བདག་དང་གཞན་གཉིས། བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་མཉམ་པ་ཞིག་བསམ་བློ་བཏང། ཨང་དེ་ནས་བདག་རང་གཅེས་འཛིན་སྐྱོན་བསམ་བློ་བཏང་གཞན་གཅེས་འཛིན་ཡོན་ཏན་བསམ་བློ་བཏང་དེ་ནས་བདག་གཞན་བརྗེ་བའི་བསམ་པ་བྱ་ཨང་དེ་ནས་ཨང་གཅིག་གཏོང་ལེན་བསྒོམས་ནས་རེད་བ། བྱམས་པའི་དམིགས་པ་རྩལ་དུ་བཏོན་ནས་ཨ་ནི་གཅིག་གིས་གཏོང་ལེན་བསམ་པར་བྱ། མདོར་བསྡུ་ན་སེམས་ཅན་ཐམས་ཅད་དམིགས་ནས་དེ་དག་ཐམས་ཅད་གཏན་དུ་བདེ་བ་དང་ལྡན་ན་སྙམ་པའི་ད་དེ་ནས་བྱམས་པའི་དམིགས་པ་བསྐྱངས་པས་ན། དམིགས་པ་བསྐྱངས་ཏེ་སྐད་ཅིག་རེ་རེ་ལ་ཡང་ཨ་ནི་ཚོགས་དཔག་ཏུ་མེད་པ་གཅིག་ནམ་མཁའ་དང་མཉམ་པའི་བསོད་ནམས་བསགས་འགྲོ་དགོས་ས་རེད། དེས་བདག་དང་འདུག་བ། གཅིག། ཕན་ཡོན་ནང་འདི་ཧ་ལས་པའི་ཕན་ཡོན་འདུག་འོ་འདུག་ས་རེད། དེ་ཡིན་ཙང་དུས་ཚོད་སྟོང་པོ་དེ་འདྲ་ཡོད་དུས་ཨ་ནི་དེ་འདྲ་དེ་དེ་སྒོམ་ཐུབ་ན་ཡག་པོ་ཡོད་རེད་སོ་སོའི་བསོད་ནམས་བསག་ཡ་ཞིག་ཡག་པོ་རེད་གཉིས་ནི་ཨ་ནི་སེམས་བསྐྱེད་ཀྱི་ད་ང་ཚོ་སྨོན་སེམས་དམིགས་རྣམ་སྐྱོང་ཡ་དེ་ལ་གོམས་འདྲིས་ཆགས་འགྲོ་གི་རེད་པ་ག་རེ་ཟེར་རེད་གཅིག་གོམས་འདྲིས་ཆགས་འགྲོ་གི་རེད་པ་རེད་པ་ད་དུས་ཚོད་དམིགས་རྣམ་མ་བསྐྱངས་ན་ཕལ་ཆེར་ད་འགྲིག་གི་མེད་པའི་བཟོ་རེད་ལྷག་པར་དུ་ང་རང་ཚོ་བྱང་ཆུབ་སེམས་སྡོམ་པ་ཡོད་པ་ཤ་སྟག་རེད་པ་འཇུག་སྡོམ་དང་སྨོན་སེམས་གཉིས་ཀ་ཡོད་རེད་སྨོན་སེམས་ཡོད་པ་ལ་གཅིག་ཉིན་ལན་གསུམ་མཚན་ལན་གསུམ་སྨོན་པའི་སེམས་བསྐྱེད་དགོས་རེད་དེ་མ་བསྐྱེད་ན་ཨ་ནི་གཅིག

དེ་མ་བསྐྱངས་ད་སྨོན་སེམས་ཀྱི་ད་ག་རེ། ཅིག། ཚེ་འདི་མི་ཉམས་པའི་རྒྱུ་ཞིག་ན་གི། ཅིག། རྒྱུ་ཅིག། འགྲིག་གོ་མ་རེད། བྱས་ན་སྨོན་སེམས་ཐུན་མོང་མ་ཡིན་བསླབ་བྱ་འདི་རེད་འདུག་བ། ཉིན་ལན་གསུམ་མཚན་ལན་གསུམ་ག་རེ། སྨོན་སེམས་ཀྱི་དམིགས་རྣམ་བསྐྱང་ཡ་འདི། ད་མདོར་བསྡུ་ན་མར་ཤེས་དྲིན་དྲན་དྲིན་དྲན་ལ་སོགས་རིམ་པ་བཞིན་དུ་བློ་སྦྱངས་ནས་ད་རེས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་གོ་འཕང་ཐོབ་པར་བྱ་གི་འདུག་དེ་ལ་དམིགས་རྣམ་བསྐྱངས་ནས། འདུག་བ། རྫོགས་བྱང་ཐོབ་འདོད་ཀྱི་བློ་དེ་ལ་དམིགས་རྣམ་བསྐྱངས་ནས་ཨ་ནི། ཅིག། ཉིན་གཅིག་ལ་འདི་འདྲ་བའི་དམིགས་རྣམ་ཚར་ག་ཚད་བསྐྱངས་དགོས་ས། ཚར་དྲུག། ཨ། སངས་རྒྱས་ཆོས་ཚོགས་མ་སྐྱོར་ན་འགྲིག། སངས་རྒྱས་ཆོས་ཚོགས་མ་སྐྱོར་ཟིག་འོ་མ་ད། འོ་ད། ཚིག་འདི་དེ་སྐྱོར་གོ་ཟེར་མོད་དོན་དེ་དམིགས་རྣམ་སྐྱོང་གོ་རེད། རེད་པ། ད་ང་ཚོ་ཐུན་དྲུག་བསྲུང་གི་ཡིན་ན་ཉིན་མོ་གཅིག་ལ་ཐུན་དྲུག་ཚར་བསྲུང་བསྲུང་དུས་ང་ལ་སངས་རྒྱས་ཆོས་ཚོགས་མ་དེ་ཚར་དྲུག་སྐྱོར་གོ་རེད་པ། དེ་སྐྱོར་ཡོང་དུས་ང་ལ་ངེས་པར་དུ་དེ་སྐབས་དུ་ལ་ཅིག་དམིགས་རྣམ་བསྐྱངས་ནས

ཁྱེད་རང་གི་ཆོས་དེ་ག་རེ་ཆོས་ཡིན། ནང་པའི་ཆོས་ཅིག་ཟེར་ཡིན་རེད་པ། ཨོ་ཡ། ད་ཐེག་ཆེན་པའི་ཆོས་ཅིག་ངོ་བ་ཐེག་དམན་ཆོས་ཤིག་ཟེར་ན་ཨོ་ཐེག་ཆེན་པའི་ཆོས་ཡིན་རེད་པ་ཟེར་གི་རེད་པ། ཐེག་ཆེན་པ་དེ་ལ་མདོ་སྔགས་གཉིས་ནང་ནས་ག་རེ་ཟེར་ན་ཨོ་ཐེག་ཆེན་པའི་སྔགས་ཀྱི་ཆོས་ཅིག་ཡིན་ཟེར་གི་རེད་པ། རེད་པ། ད་ག་འདྲ་ག་འདྲ་བྱེད་ཀྱི་ཡོད་ཟེར་དུས་ང་ལ་ཨོ་ད་འདུག་སེ་རེད་ཧཱུྃ་ཧཱུྃ་ཕཊ་ཕཊ་ཌ་མ་རུ་དཀྲོག་དྲིལ་བུ་དཀྲོག་གི་ཟེར་ན་ད་ཁྱད་མཚར་ཆགས་ཀྱི་རེད་པ། རེད་བ། ད་འདུག་སེ་རེད། ཨ་ནི་ཉིན་རེ་ཉིན་རེ་ཉེས་ཚོགས་ནང་ལ་སེམས་ཀྱི་དམིགས་རྣམ་དེ་འདྲ་སྐྱོང་དགོས། ཨ་ནི་ཡི་དམ་ལྷ་ཡི་རྣལ་འབྱོར་དང་འབྲེལ་བའི་ཐོག་དེ་ནས་ཨ་ནི་གཅིག་གི་འོག་ལ་བཟོ། བསྐྱེད་རིམ་དང་རྫོགས་རིམ་ཉམས་ལེན་དེ་འདྲ་བྱེད་དགོས། ཨོ་འདུག་སེ། འགྲེལ་བཤད་རྒྱག་ཡ་ཡོད་ན་གོ། སྤྱིར་ཐེག་པ་ཆེན་པོ་དེ་ནང་ནས་ཀྱང་ཨ་ནི་ད་གསང་སྔགས་རྡོ་རྗེ་ཐེག་པའི་ཨ་ནི་གཅིག་ཉམས་ལེན་དེ་ཚུད་དགོས་རེད་བ། དེ་གང་དང་གཉིས་ད། གཅིག། མེད་ན། བེད་སྤྱད་འབྲིང་བོ་འོག་མར་ངོ་སྤྲོད་བྱས་ནས་རེད་པ། ངེས་པར་དུ་རྐྱང་འཐུང་ཡག་པོ་ཨ་ནི་བསོད་ནམས་བྱེད་ཕོད་བྱས་པས་རེད་པ། ཨ་ནི་གཅིག་གིས་ང་ཚོ་མོ་སོང་གཅིག་མི་ཁོ་རང་གཅིག་ད་མ་འདྲ་བྱ་ཡོད་ཀྱི་རེད་པ་ག་རེ་སེམས་བསྐྱེད་ཕན་ཡོན་འདུག་སེ་འདུག་ཨ་ཨོ། སེམས་བསྐྱེད་དང་ཐག་ཇེ་ཉེ་ཇེ་ཉེ་འགྲོ་བས་ཨ་ཇེ་ཉེ་ཇེ་ཉེ་འགྲོ་དུས་གང་ལ་ཨ་ནི་ཕན་ཡོན་དེ་དག་དང་ཐག་ཇེ་ཉེ་ཇེ་ཉེ་འགྲོ་གི་རེད་པ། ཕན་ཡོན་ཞེ་པོ་འདུག་ཨ་ད་སེམས་བསྐྱེད་ཕན་ཡོན་དང་ད་ང་ཚོ་མོ་སོང་གཅིག་བརྗོད་མ་ཚར་ཡ་གཅིག་ཨོ་ད་ད་དེ་དག་ཇེ་ཉེ་ཇེ་ཉེ་འགྲོ་བཞག་པ་ལ་གང་དང་ཡ་འདུག་སེ་རེད།

གཏོང་བའི་དམིགས་པ་ག་ས་བྱམས་པའི་དམིགས་པ་རྩལ་དུ་བཏོན་ནས་གཏོང་བ་གཏོང་དགོས་རེད་པ་གཏོང་བའི་བསམ་པ་སྦྱང་ཡོང་དུས་གང་ལ་ད་གཏོང་ཚུལ་འདི་ལ་ཡང་དང་པོ་ག་རེ་བཅུད་ཀྱི་སེམས་ཅན་ལ་ཕར་གཏོང་སྟངས་གཅིག་གཉིས་པ་འདི་ག་རེ་སྣོད་ཀྱི་འཇིག་རྟེན་གཏོང་སྟངས་གཉིས་བྱས་ད་དང་པོ་བཅུད་ཀྱི་སེམས་ཅན་འདི་ལ་གཉིས་ཡོད་པ་རེད་པ་ལམ་མ་ཞུགས་པའི་སེམས་ཅན་གཅིག་དང་ལམ་ཞུགས་གང་ཟག་གང་རུང་ད་སེམས་ཅན་ཡིན་ན་ལམ་མ་ཞུགས་དང་ལམ་ཞུགས་གང་རུང་ཡིན་པས་ཁྱབ་པ་རེད་པ་ད་དེ་སོང་ལམ་མ་ཞུགས་པའི་གང་ཟག་ལ་ཨན་གཅིག་ག་འགྲོས་གཅིག་གཏང་དགོས་མེད་ཨན་གཅིག་དེ་ནས་ལམ་ཞུགས་གང་ཟག་ག་འདྲ་གཏང་དགོས་མིན། ད་དང་པོ་བྱམས་པའི་དམིགས་རྣམ་འདི་སྐྱོང་དགོས་ཟེར་བྱམས་པའི་དམིགས་རྣམ་བསྐྱངས་ནས་ཨ་ནི་ཨང་དབུགས་གཅིག་ལ་སོ་མ་སོ་གཅིག་ཕར་ཕྱིར་འབྱུང་བ་དང་མཉམ་དུ་ཨ་ནི་གཅིག་ལུས་ལོངས་སྤྱོད་དགེ་རྩ་བཅས་པ་ཨ་ནི་དབུགས་དེ་དང་མཉམ་དུ་ཕར་ངོ། ཨ་ནི་གཅིག་ལུས་ལོངས་སྤྱོད་དགེ་རྩ་བཅས་པ་དེ་ཡིན་པ་ལ་རྣམ་པ་དེ་དབུགས་ག་ས་རླུང་དེའང་རླུང་དཀར་པོའི་རྣམ་པ་བྱས་ཨ་ནི་ཕར་གཏང་བར་གཟིགས་ཐུབ་པ་ཕར་གཏང། ཨ་ནི་དེས་འགྲོ་བ་རིགས་དྲུག་སེམས་ཅན་སོ་སོ་རང་རང་གི་ཨ་ནི་གཅིག་ལུས་སེམས་ལ་ཕར་ཕོག་ནས་རེད་པ་ད་གཅིག་གཅིག། མནར་མེད་ནས་སྲིད་རྩེའི་བར་དུ་སེམས་ཅན་རེ་རེའི་ལུས་སེམས་ལ་ཕོག་ནས་རང་རང་གི་ག་རེའི་བདེ་བས་ཕོངས་པ་དེ་པ་ནི་ད་རེད་པ། ཟས་གོས་གནས་མལ་གྱི་བདེ་བས་ཕོངས་པ་དེ་པ་ནི་ཟས་གོས་གནས་མལ་གྱིས་ཡིད་ཚིམ་པར་གྱུར་བསམ་བསམ་ཅིག་དེ་ནང་བཞིན། ཟག་བཅས་ཀྱི་བདེ་བས་ཕོངས་པ་དེ་ནི་ཟག་བཅས་ཀྱི་བདེ་བས་ཡིད་ཚིམ་པ་ཟག་མེད་ཀྱི་བདེ་བས་ཕོངས་པ་དེ་པ་ནི་ཟག་མེད་ཀྱི་བདེ་བས་ཡིད་ཚིམ་པར་གྱུར་མདོར་བསྡུ་ན་གང་གི་བདེ་བ་གང་གིས་ཕོངས་པའི་སེམས་ཅན་དེ་ལ་དེ་དང་དེའི་བདེ་བ་ལྡན་སོང་བསམ་བསམ་བྱས་དམིགས་རྣམ་སྐྱོང་གོ་ཡོད་ཟེར། རེད་འདི་འདྲ་ཡིན་ཙང་ད།

ཟང་ཟིང་གི་སྦྱིན་པ་སླེབས་འདུག་པ། ཆོས་ཀྱི་སྦྱིན་པ་ཟང་ཟིང་གི་སྦྱིན་པ་གཉིས་དངོས་སུ་བདག་གི་ལུས་དང་དེ་བཞིན་ལོངས་སྤྱོད་དུས་གསུམ་སྐྱོང་བ་ཆོས་ཀྱི་སྦྱིན་པ་ཟང་ཟིང་སྦྱིན་པ་གཉིས་སླེབས་མི་འཇིགས་པའི་སྦྱིན་པ་དེ་གང་ག་ཟང་ག་པར་སླེབས་ཟེར་ན་ཚད་མེད་བཞིའི་སྐབས་སུ་ལ་སེམས་ཅན་ཐམས་ཅད་འོ་ལགས་སོ་བདེ་བ་དང་ལྡན་ན་སྙམ་པའི་བསམ་པ་སྦྱང་ཡས་འདུག་པ་ཚད་མེད་བཞིའི་ནང་གི་འདི་ག་རེ་མི་འཇིགས་པའི་སྦྱིན་པ་འགྲོ་ཞེས་པ་རེད། དེ་ཡིན་ཙང། ད་འདི་ན་ཡོད་པ་ནང་བཞིན་རེད་ཤག་ད་དང་པོ་འདི་ཡིན་ད། ད་མང་པོ་ལ་ཁྱོད་ཉོབ་འགྲོ། ད་ལམ་མ་ཞུགས་པའི་གང་ཟག་དང་པོ་བཏང་ཡོང་དུས་དང་པོ་དེ་ལུས་བཏང་དགོས་རེད་དེ་བ། ད་བཏང་ཡོང་དུས་སྒང་ལ་ད་བྱམས་པ་སྒོམ་བོར་བ། དེ་ཡང་དང་པོ་དེ་ལ་བྱམས་པ་སྒོམ་ཡོང་དུས་སྒང་ལ་སོ་སོའི་དཔེ་གཅེས་གཉེན་ལ་སྒོམ། རེད་བ། གཉེན་གྱི་དྭངས་མ་མ་ལ་སྒོམ། དེ་ནས་ཕ་ལ། དེ་ནས་འོ་ལགས་སོ་གཉེན་ཉེ་དུ་གཞན་ལ། དེ་ནས་བར་མའི་སེམས་ཅན་ལ་སྒོམ། དེ་ནས་དགྲ་ལ་སྒོམ། དེ་ནས་རིམ་པ་བཞིན་དུ་ཨང་གཅིག་གིས་སོ་སོའི་དཔེ་གཅེས་གཉེན་ཁོག་གི་ད་གཅིག་གིས། ཅིག་གི་མི་ལ་དེ་ནས་ཕར་རྒྱ་བསྐྱེད་ནས་ཨན་ཅིག་རྒྱ་གར་གྱི་ཡུལ་མི་ཐམས་ཅད་ཨན་དེ་ནས་ཕར་རྒྱ་བསྐྱེད་ནས་འཛམ་བུ་གླིང་དེ་ནས་མདོར་བསྡུས་ན་ཅིག་གི་འགྲོ་བ་མི་ཐམས་ཅད་དེ་ནས་འགྲོ་བ་ད་གཞན་ཨན་ངན་སོང་གསུམ་ལ་སོགས་པ་ཆ་ཚང་ལ་ཕར་དམིགས་ཨན་འདོད་ཁམས་ཐམས་ཅད་དམིགས་ཐུབ་སོང་ན་གཟུགས་ཁམས་དེ་ནས་གཟུགས་མེད་དུ་ཕར་རྒྱ་བསྐྱེད་ཀྱི་རེད་གསུངས་གི་འདུག་དེ་རྒྱ་མ་བསྐྱེད་པར་བྱས་དང་པོ་དེ་ནས་སེམས་ཅན་ཐམས་ཅད་ལ་དམིགས་པའི་བསམ་གཟས་བྱམས་པ་ཅིག་སྒོམ་པར་བྱས་པ་ན། འདུག་ལྟ་དུས་སྒང་ལ་སྐྱེས་པའི་ཚོར་བ་འདྲ་ཡོང་གི་རེད་དེ། ཡིན་ནའི་སེམས་ཅན་རེ་རེ་དམིགས་ཡུལ་ལ་བཟུང་ནས་ཕར་ཁོ་ལ་བྱམས་པ་ཀོ་ངམ་ཤུགས་འདི་ཡོང་གི་མ་རེད་དེ་མེད་པ་ཡིན་ཙང་ཐོག་མ་ཉིད་ནས་ཅིག། སེམས་ཅན་རེ་རེར་ཕར་དམིགས་ཏེ་རྒྱ་བསྐྱེད་བྱས་པ་ན་ཕྱིས་སུ་བྱམས་པ་གྲུབ་ཡོང་དུས་སྒང་ལ་ཚོགས་པ་དང་བྱེ་བྲག་གང་ལ་དམིགས་པ་ན་ཁོ་བདེ་བ་དང་ལྡན་ན་སྙམ་པའི་བྱམས་པ་འདི་ཀོ་ངམ་ཤུགས་ཡོང་གི་རེད་གསུངས་རེད་དེ་སློབ་དཔོན་ཀ་མ་ལ་ཤཱི་ལས་སྒོམ་རིམ་བར་མ་ན་དེ་འདྲས་གསུངས་ཡོག་རེད་དེ་གནད་འགག་ཆེན་པོ་རེད་ཟེར་རིན་པོ་ཆེས་ལམ་རིམ་ཆེན་པོ་དང་ལམ་རིམ་འབྲིང་པོ་གཉིས་ཀ་ནང་གསུངས་བཞག་རེད།

ད་ཡིན་ན་ད་ལྟ་སེམས་ཀྱི་དམིགས་རྣམ་སྐྱོང་ནས་ཨང་གཅེས་ཤིང་ཕངས་པའི་བློ་ཅིག་སྐྱེ་གི་འདུག་པ་དེ་ཆགས་པ་དང་མ་འབྲེལ་བའི་ད་ག་རེ་གཅེས་ཤིང་ཕངས་པའི་བློ་ཆགས་ཀྱི་འདུག་བ། ང་ཚོ་གཉེན་ཉེ་དུ་ཡིན་པའི་ཁ་ཐུར་གཅེས་ཤིང་ཕངས་པའི་བློ་འདི་ཀོ་ཆགས་པ་དང་འབྲེལ་བ་ཆགས་ཀྱི་འདུག་བ། རེད་པ། ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་པའི་ཨང་ཅིག་རྐྱེན་གྱིས་བྱུང་བ་རེད་ད་ཡིན་ནའི་ད་མར་ཤེས་དྲིན་དྲན་དྲིན་གཟོ་ཡིད་འོང་གི་རྣམ་པ་ཅིག་སྐྱེ་གི་འདུག་པ་གཅེས་ཤིང་ཕངས་པའི་བློ་གཅིག་དེ་འདྲས་གཅེས་ཤིང་ཕངས་པའི་བློ་འདི་ཚུལ་མིན་ཡིད་བྱེད་རྣམ་རྟོག་སྒྲོ་བཏགས་པ་མ་ཡིན་པ་དངོས་པོའི་གནས་ཚུལ་ད་ཅིག། སྡུག་བསྔལ་གྱིས་མནར་ཚུལ་ལ་བསམ་བཏང་ནས། ཕྱོགས་གཅིག་སྡུག་བསྔལ་མནར་ཚུལ་གཉིས་ནི་ག་རེ་མ་ཡིན་པ་དང་དྲིན་བསྐྱངས་པ་དང་དྲིན་གཟོ་དགོས་པ། རྒྱུ་འབྲས་མན་ངག་བདུན་ལྟ་བུ་ཡིན་ན། ད་ལྟ་བདག་གཞན་མཉམ་བརྗེའི་སྒོ་དེ་ཡིན་ན། གཅིག་བདག་གཞན་མཉམ་པ་དང་རང་གཅེས་འཛིན་གྱི་སྐྱོན་ཡོད་ན་གཞན་གཅེས་འཛིན་གྱི་ཡོན་ཏན་བདག་གཞན་བརྗེ་དགོས་པ། འོ་དེ་འདྲའི་རྒྱུ་མཚན་ལ་བསམ་བཏང་ནས་ཁོ་གཅེས་ཤིང་ཕངས་པའི་བློ་སྐྱེ་རྒྱུ་རེད་དོ། དེ་ཡིན་ཙང། གཉེན་ལ་ག་རེ་ཟེར་ན་བྱམས་པ་དང་སྙིང་རྗེ་དེ་ཐོག་མར་གཉེན་ལ་བསྒོམས་པ་ན་སྐྱེ་སླ་བ་ཡོད་ཙང། དམིགས་པའི་རིམ་པ་དེ་འདྲས་རེད་ཟེར་གྱི་འདུག་ཡ། ད་འདི་ཟེར་བ། ད་དང་པོ་རང་རེའི་ལུས། དང། དང་པོ་ལུས་དང་པོ་གཏོང་བ་ལུས་ཏེ། ཡང་གསོས་ལ་སོགས་པའི་ཚ་དམྱལ་བརྒྱད། ཆུ་བུར་ཅན་ལ་སོགས་པ་གྲང་དམྱལ་བརྒྱད། ད་ག་ནང་བཞིན་ག་རེ་ཉི་ཚེ་བ་དང། ཨ་ཉེ་འཁོར་བའི་སེམས་ཅན་དམྱལ་བ། ད་ལྟ་སྒོམ་རིམ་དེ་འདྲས་གསུངས་འདུག་པ་ཡང་ལམ་རིམ་སྒོམ་རིམ་བར་པའི་ནང་དུ་གསུངས་འདུག་གསུངས་བཞག་རེད། ད་ནི་ང་རང་ཚོ་བསམ་བློ་བཏང། ད་སེམས་ཅན་ཐམས་ཅད་གཅེས་ཤིང་ཕངས་པའི་བློ་གཅིག་རེད་པ། ད་རྒྱུ་འབྲས་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱངས་ན་ཡང་དང་པོ་བདག་གཞན་མཉམ་པར་བྱེད། དེ་ནས་རང་གཅེས་འཛིན་གྱི་སྐྱོན། དེ་ནས་གཞན་གཅེས་འཛིན་གྱི་ཡོན་ཏན། དེ་ནས་བདག་གཞན་བརྗེ་བའི་བསམ་པ། དེ་འདྲའི་བསམ་པ་སྐྱེས་ཡོང་དུས་ང་སེམས་ཅན་ཐམས་ཅད་ལ་བློ་ག་རེ་སྐྱེ་གི་འདུག། གཅེས་ཤིང་ཕངས་པའི་བློ་སྐྱེ་གི་འདུག་བ། ད་གཅེས་ཤིང་ཕངས་པའི་བློ་སྐྱེ་གི་ཡོད་པས་ན། དང་པོ་ནི་གཉེན་ལ་དམིགས་དགོས་རེད། དེ་ནས་བར་མའི་སེམས། དེ་ནས་དགྲ་ལ་དམིགས་དགོས་ཟེར། ཕལ་ཆེར་དགོས་ཀྱི་ཨ་ཡོད་ན་བསམ་ས་རེད་ཤག་ད་གཅེས་ཤིང་ཕངས་པའི་བློ་གྲུབ་ཚར་རེད་བ། གྲུབ་ཚར་དུས་ང་ལ། ཐོག་མར་སྡུག་བསྔལ་ག་རེ་ཤས་ཆེ་བའི་སེམས་ཅན་དེ་ལ་དམིགས་ན། སྙིང་རྗེ་སྐྱེ་སླ་བ་ཅིག། ཐོག་མར་བདེ་བས། ཅིག། ཕོངས་ཚུལ་ཤུགས་ཆེ་བ་སུ་རེད་ན་དེ་ལ་དམིགས་ནས་ཨ་ནི་ཅིག་བྱམས་པ་སྒོམ་ན་ཤུགས་ཆེ་བ་སྐྱེ་བའི་བཟོ་རེད། གཉེན་ཉེ་དུ་ལ་དམིགས་པའི་སྙིང་རྗེ་དེ་ལས། ངན་སོང་གསུམ་ལ་སྐྱེས་པའི་སེམས་ཅན་ལ་དམིགས་པའི་སྙིང་རྗེ་སྐྱེས་ན་སྙིང་རྗེ་ཤུགས་ཆེ་བ་བཟོ་རེད་ཤག། གཅེས་ཤིང་ཕངས་པའི་བློ་གྲུབ་ཚར་བའི་རྗེས་སུ། རེད་བ། ད་ང་ཚོ། ང་རང་བསམ་སྟངས་འདི་བེད་སྤྱད་ཅིག་བློ་ལ་ཡོང་གི་འདུག་པས་ད་གཅེས་ཤིང་ཕངས་པའི་བློ་མ་གྲུབ་པའི་སྔ་རོལ་དུ་གཉེན་ལ་དམིགས་ན་སྙིང་རྗེ་སྐྱེ་སླ་བ་ཡོད་རེད་བྱམས་པ་སྐྱེ་སླ་བ་རེད་བ། ད་ད་ལྟ། རིམ་པ་འདི་ནང་བཞིན་གྱིས་ད་གཅེས་ཤིང་ཕངས་པའི་བློ་གྲུབ་ཚར་བའི་རྗེས་སུ། ཐོག་མར་གཉེན་ལ་དམིགས་དགོས་རེད་དེ་ནས་དགྲ་ལ་དམིགས་བར་མའི་སེམས་ཅན་དམིགས་དགོས་རེད་ཟེར་དུས་ང་ལ། རིམ་པ་འདི་ད་དགོས་ཀྱི་ཨ་ཡོད་ན་བསམ་སོང་ཞེས་ཐོག་མར་དེ་ནི། མནར་མེད་ལ་སྐྱེས་པའི་སེམས་ཅན་དེ་ལ་དམིགས་ནས་ཨ་ནི་ད་ད་སྡུག་བསྔལ་གྱིས་མནར་ཚུལ་བདེ་བས་ཕོངས་ཚུལ་བསམ་བཏང་ན་ཁོ་ལ་སྙིང་རྗེ་དང་བྱམས་པ་སྐྱེ་སླ་བ་ཡོང་དགོས་རེད་བསམ་ས་རེད་ཤག་སྡུག་བསྔལ་ཤས་ཆེ་བོ་རེད་བ། རེད་བ། སྐྱེ་སླ་བའོ་ད་ང་ཚོ་མི་གཉིས་ཡོད་པས་ན། དཔེར་ན་འོ་དེ་མི་གཉིས་ཀ་ལ་གཅེས་ཤིང་ཕངས་པའི་བློ་ཡོད་པ་འདྲ་འདྲ་ཡིན་པ་ལ། གཅིག་ལ་དཀའ་ངལ་ཤས་ཆེ་བ་དང་གཅིག་ལ་དཀའ་ངལ་ཤུགས་ཆེ་བ་ཡོད་ན་དཀའ་ངལ་ཤས་ཆེ་བ་དེ་ལ་ང་ཚོ་སྙིང་རྗེ་ཤུགས་ཆེ་སྐྱེ་གི་རེད་བ། ད་ག་ནང་བཞིན་ཨ་ནི་བདེ་བ་དེ་གཉིས་ཀ་ག་རེ་ཟེར་གཅེས་ཤིང་ཕངས་པའི་བློ་ཡོད་པ་གང་ཞིག་ལ་གཅིག་ལ་ཨ་ནི་གཅིག་བདེ་བས་ཕོངས་ཚབས་ཆེ་བ་གཅིག་ལ་བདེ་བ་དེ་ག་ཙམ་ཞིག་མ་ཕོངས་བས་ན་བདེ་བ་གང་ཕོངས་ཚབས་ཆེ་བ་དེ་ལ་བྱམས་པ་ཤུགས་ཆེ་བ་སྐྱེ་གི་རེད་པ་དེ་ང་ཚོ་རིགས་པའི་བསམ་སྟངས་ཧ་གོ་ཐུབ་པ་བྱས་ཙང་ད་གཅེས་ཤིང་ཕངས་པའི་བློ་མ་གྲུབ་པའི་སྔ་རོལ་དུ་དེ། གཉེན་ཉེ་དུ་ལ་བྱམས་པ་དང་སྙིང་རྗེ་སྔོན་ལ་སྐྱེས་ན་ཕལ་ཆེར་སྒོམ་ན་སྐྱེ་སླ་བ་ཡོད་ས་རེད་ད་འདི་ང་རང་དོགས་གཅོད་རེད་ད་ང་རང་བསམ་རེད་བ་འོ་དེ་ཡིན་ཙང།

ད་གཅེས་ཤིང་ཕངས་པའི་བློ་ཡོད་པ་འདྲ་འདྲ་ཡིན་པ་ལ་ད། ཁོ་གཉིས་ལ་སྙིང་རྗེ་སྒོམ་ན་སུ་ལ་ཤུགས་ཆེ་བ་སྐྱེ་གི་འདུག་ད་ངོ་སྤྲོད་བྱས་ན། དམྱལ་བ་དཔེ་ཅིག་ཚ་དམྱལ་ལྟ་བུ་ད་ལྟ་སྡུག་བསྔལ་ཞེ་བོ་བས་བཟོད་གླགས་མེད་པ་མྱོང་བསྡད་དེ་ལ་དམིགས་ན་སྙིང་རྗེ་ཤུགས་ཆེ་བ་སྐྱེ་སྲིད་རེད་པ། བསམ་སྟངས་དེ་རེད་པ། ད་གཅེས་ཤིང་ཕངས་པའི་བློ་ཡོད་པ་འདྲ་འདྲ་རེད་པ། ཨང་དེ་ཙུག་རེད་དེ་ཡིན་ཙང། གོ་རིམ་པ་པོའི་གསུངས་ཡག་དེ། ད་གཅེས་ཤིང་ཕངས་པའི་བློ་མ་གྲུབ་པའི་སྔ་རོལ་དུ་དེ་སྐྱེས་ན་ཕལ་ཆེར་ཕལ་ཆེར་འགྲིག་སྲིད་རེད་པ། གོ་བཞིན་ད་གཅེས་ཤིང་ཕངས་པའི་བློ་གྲུབ་གྲུབ་རྒྱུ་རེད་པ། བསམ་སྟངས་དེ་རེད་པ་ད་ཡིན་ནའི་སོ་སོའི་འདིར་དང་རྨོངས་ཚོད་སུ་རེད་རེད་པ། ཧུམ་བདག་ཅག་ཆེ། ད་དེ་ནས་ག་རེ་ཟེར་ན་དང་པོ་མ་ལུས་བཏང་ཡོང་དུས་ང་ལ་ཨ་ཅིག་གིས་སོ་སོའི་ལུས་དེ་ཨ་ཅིག་གིས་ད་དུ་འོ་ལེགས་ལེགས་འདུག་ཉི་ཚེ་བ་དང་ཉེ་འཁོར་བའི་སེམས་ཅན་དམྱལ་བ་ཇི་སྙེད་པ་རྣམས་ལ་བཏང་བས་དེ་དག་ཐམས་ཅད་གསེར་འགྱུར་གྱི་རྩིས་ད་མདོར་ན་རང་གི་དཔེ་ཅིག་ལུས་དེ་རེད་པ། ངོ་བོ་ལུས་ཡིན་པ་ལ་རྣམ་པ་དེ་འོད་དཀར་པོའི་རྣམ་པ་ཅན་ཨ་ནི་དཔག་ཏུ་མེད་པ་ཅིག་ཕར་བཏང་ནས། རེད་པ། བཏང་ནས། ཨ་ནི། ཚ་དམྱལ་བརྒྱད་ཀྱི་ནང་གི་ཨ་ནི་གཅིག་གིས་འོ་ལགས་སོ། ཡང་སོས་དེ་ནས་བསྡུས་འཇོམས་ལ་སོགས་པ་རེ་རེ་ལ་ཕར་ཨ་ནི་གཅིག་གིས་ལུས་དེ་ཕྱིན་པའི་མོས་པ་བྱེད་ད་ག་ནང་བཞིན་ཨ་ནི་གྲང་དམྱལ་ཆུ་བུར་ཅན་དང་ཆུ་བུར་རྡོལ་བ་ལ་སོགས་པ་རེ་རེ་ལ་དེ་ཕྱིན་པའི་མོས་པ་བྱེད་ཨ་ནི་ད་ག་ནང་བཞིན་ཉེ་འཁོར་བའི་དམྱལ་བ་དང་ཉི་ཚེ་བའི་དམྱལ་བ་རེ་རེ་ལ་དེ་ཕྱིན་པའི་མོས་པ་བྱེད་ཨ་ནི་དེ་འདྲའི་ལུས་དེ་ཨ་ནི་སེམས་ཅན་རང་རང་གི་ལུས་ལ་ཕར་ཐིམ་པ་དང་ཨ་ནི་གཅིག་གིས་གསེར་འགྱུར་རྩིས། རེད་པ། ང་རང་ཚོ་ལྕགས་ཐམས་ཅད་གསེར་དུ་འགྱུར་བ་ན་བཞིན་ང་རང་ཚོ་ལུས་འདི་ཁོ་རང་ཚོ་ལ་ཕར་ཐོབ་པ་དང་ད་ག་རང་གིས་ཁོ་རང་ཚོ་གི་ལུས་འདི་འགྱུར་ནས། ཁོ་རང་ཚོ་ལུས་འདི་ག་རེ་ནང་བཞིན་ཆགས་རེད་ཟེར་ན། འཕགས་པའི་ནོར་བདུན་གྱི་ཨ་ནོར་བདུན་རྒྱུད་དུ་ལྡན་པའི་ལུས་ཨ་ནི་ད་ག་ནང་བཞིན་ག་རེ་ཨ་གཅིག་གི་ཨ། དེ་སྲིད་དུ་ག་ས། མཐོ་རིས་ཡོན་ཏན་བདུན་ལྡན་གྱི་ཨ་དལ་འབྱོར་གྱི་ལུས་ཤ་སྟག་ཐོབ་གཟུགས་བཟང་བཟང་ཞིག། ང་རང་ཚོ་ལུས་ཕར་བཏང་བར་བརྟེན་ནས་ཁོ་རང་ཚོ་ལུས་ལ་ཕོག་པ་དང་རེད་པ། ང་ཚོ་མི་ཚོ་ཐུགས་རྗེ་བྱས་པ་དང་ད་ག་རང་གི་ཁོ་རང་ཚོ་ལུས་དེ་ཨ་ནི་གསེར་འགྱུར་རྩི་གིས་ལྕགས་ཐམས་ཅད་གསེར་དུ་འགྱུར་བ་ནང་བཞིན་ཁོ་རང་ཚོ་ལུས་དེ་ག་རེ་ལུས་ནང་བཞིན་ཨ་ཨ་ཨ་ཨ་ཨ་འདི་རེད་པ་འཕགས་པའི་ནོར་བདུན་དང་ལྡན་པའི་ལུས་སུ་འགྱུར་བསམ་བསམ་བྱས་ད་ག་ནང་བཞིན་ག་རེ་ཨ་ཨ་ཨ་ཨ་མཐོ་རིས་ཡོན་ཏན་བདུན་ལྡན་གྱི་ལུས་ད་མཐོ་རིས་ཡོན་ཏན་བདུན་ལྡན་གྱི་ལུས་ཟེར་དུས་སྔོན་ལ་འཕགས་པའི་ནོར་བདུན་ད་མཁྱེན་གྱི་རེད་པ་ཨ་ཨ་ཨ་འདི་རེད་ད་སྦྱིན་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང། ཡིན་དུས་སྦྱིན་པ་ཚུལ་ཁྲིམས་ཐོས་པ་གཏོང་བ་སྦྱིན་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང། ངོ་ཚ་ཤེས་དང་ཁྲེལ་ཡོད་དང་ཤེས་རབ། འོ་འདི་ནོར་བདུན་འདི་རེད་འདི་རྗེ་རིན་ཡང་ག་ས་མཉམ་མེད་ཇོ་བོ་རྗེའི་བསྟོད་པ་ཞེས་པ་འདི་ནང་ཡོད་རེད་ག་ས། སྦྱིན་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང། ངོ་ཚ་ཤེས་དང་ཁྲིད་འོས། ངོ་ཚ་ཤེས་དང་ཁྲེལ་ཡོད་ཤེས་རབ། འོ་ད་ངོ་ཚ་ཤེས་དང་ཁྲེལ་ཡོད་གཅིག་བརྩི་དགོས་ཟེར་ཤེས་རབ་བྱས་ཨ་ནི་འཕགས་པའི་ནོར་བདུན་ཟེར་འདི་ཟེར་གི་རེད། ད་ནོར་བདུན་འདི་རེད་སྦྱིན་པ་བྱས། ཚུལ་ཁྲིམས་བྱས། ཐོས་པ་བྱས་སྦྱིན་དང་ཚུལ་ཁྲིམས་ཐོས་དང་སྦྱིན་དང། ཚུལ་ཁྲིམས་ཐོས་དང། གཏོང་བ་ཟེར་དེ་གཉིས་སོང་ཨ་ནི་སྦྱིན་དང་ཚུལ་ཁྲིམས་ཐོས་དང། ཨ་ནི་གཏོང་བ་དང་ཨ་ངོ་ཚ་ཤེས་པ་ཁྲེལ་ཡོད་པ། ཨ་ནི་ད་ག་ནང་བཞིན་ཤེས་རབ། ད་གཏོང་བ་ཟེར་གཉིས་ཡོང་སོང་གང་ལྟར་ཡང་ཚིག་འདི་རེད་སྦྱིན་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང་ངོ་ཚ་ཤེས་དང་ཁྲེལ་ཡོད་དང་ཤེས་རབ་འོ་འདི་རེད་ད་ལྟ་སྦྱིན་པ་དང་གཏོང་བ་གཉིས་སླེབས་སོང་ཨ་གོང་ད་སྦྱིན་པ་རེད་མི་འདུག་ད་ཚིག་ནོར་བཞག་དེ་དེའི་ཐུགས་ཁྲོ་འདུག་ཨ་དད་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང་ཟེར་འོ་དད་པ་རེད་དད་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང་ངོ་ཚ་ཤེས་དང་ཁྲེལ་ཡོད་དང་ཨ་ཤེས་རབ་དང་པོ་དེ་དད་པ་རེད་འདུག་ད་སྦྱིན་པ་ལབ་ཙང་དེ་ཨོ་གཏོང་བ་ཟེར་སླེབས་དུས་མ་ཁོ་འདོད་ཁྱོད་ཡོང་གི་འདུག་ག་རེད་པ། དད་དང་ཚུལ་ཁྲིམས་ཐོས་དང་གཏོང་བ་དང་འོ་དལ་འབྱོར་གྱི་ལུས་རྟེན་ཁྱད་པར་ཅན་འཕགས་པའི་ནོར་བདུན་རྒྱུད་ལ་ཡོད་པའི་ལུས་རྟེན་གཅིག་ཏུ་འགྱུར་བསམ་བྱས་ད་ག་ནང་བཞིན་ག་རེ། མཐོ་རིས་ཡོན་ཏན་བདུན་ལྡན་ཟེར་མཐོ་རིས་ཡོན་ཏན་བདུན་ལྡན་ཟེར་ན་འོ་ན་དལ་འབྱོར་ཆོས་ཆོས་དལ་འབྱོར། མཐོ་རིས་ཡོན་ཏན་བདུན་ལྡན་གྱི་དལ་འབྱོར་ཆོས་ཟེར་བ་དག་འདི་རེད་ཚེ་རིང་བ་དང་ནད་མེད་པ་དང་གཟུགས་བཟང་བ་དང་རིགས་མཐོ་བ་དང་འབྱོར་པ་དང་ལྡན་པ་དབང་ཕྱུག་བ་ཨ་ནི་གཅིག་ཨ་ནི་ཤེས་རབ་དང་ལྡན་པ་ཨ་འདི་རྗེ་རིན་པོ་ཆེའི་ཐོག་མཐའ་མའི་ནང་ཡོད་རེད་བ། རིགས་གཟུགས་འབྱོར་དང་དབང་ཕྱུག་ཤེས་རབ་དང་ཚེ་རིང་ནད་མེད་བདེ་དང་ལྡན་པར་ཤོག། ད་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་འདྲ་པོ་ཞིག་རེད་ཡིན་རྣམ་སྨིན་ཡོན་ཏན་བརྒྱད་ལྡན་ལུས་འདི་ལས་ཁྱད་པར་འཕགས་པ་རེད་ད་གང་ལྟར་ཡང་ཚེ་རིང་བ་ནད་མེད་པ་གཟུགས་བཟང་བ་རིགས་མཐོ་བ་འབྱོར་པ་དང་ལྡན་པ་དབང་ཕྱུག་བ་ཤེས་རབ་འོ་དེ་འདྲ་གི་ལུས་རྟེན་ཁྱད་པར་ཅན་དུ་གྱུར་སོང་མདོར་བསྡུས་ན་དམ་པའི་ཆོས་རྣམ་པར་དག་པ་སྒྲུབ་ཡག་གི་ལུས་རྟེན་སྤྱིར་དམ་པའི་ཆོས་ལ་ལྷག་པར་དུ་ཐེག་པ་ཆེན་པོའི་དམ་པའི་ཆོས་སྒྲུབ་ཡག་གི་ལུས་རྟེན་ཁྱད་པར་ཅན་གྱུར་སོང་བསམ་ས་ཞིག་ག་རང་སོང་ལུས་འདི་རེད་པ། ལུས་ཤ་སྟག་ཐོབ་པར་བསམ་མོ། ད་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལས་ཨ་ནི། ད་ང་ཚོ་སྔོན་འགྲོའི་སེམས་གཏིང་ནས་ཁོང་ཚོ་ལ་བདེ་བས་ཕོངས་པའི་བདེ་བ་བདེ་བས་ཕོངས་ཚུལ་བསམ་ད་ནས་བྱམས་པའི་དམིགས་པ་སྐྱོང་བས་ན་ད་དེ་ཚོ་ཡག་པོ་ཡོང་གི་རེད་པ་ད་སེམས་གཏིང་ནས་བདེ་བས་ཕོངས་ཚུལ་བསམ་ད་ནས་ཨ་བྱམས་པའི་དམིགས་པ་བསྐྱངས་མ་ཐུབ་ན་ད་དེ་ཚོ་བཏང་བསྡད་པས་ན་ད་གང་འདྲ་ཡིན་མི་ཤེས་རེད་པ་ད་བསོད་ནམས་རང་གསོག་གི་རེད་དེ་ཡིན་ནའང་བྱམས་པའི་དམིགས་པ་བསྐྱངས་ཐུབ་གི་མ་རེད་པ་གཙོ་བོ་བྱམས་པའི་དམིགས་པ་རྩལ་དུ་འདོན་ཡ་རེད། བྱམས་པའི་དམིགས་པ་རྩལ་དུ་འདོན་ཡག་གི་ད་ཡན་ལག་ལྟ་བུ་ཞིག་ལ་ཨན་གོའི་ཡུལ་དུ་བར་བཏང་བ་རེད་ཟེར་བཞིན་པ། ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ལས་ཟས་གོས་སོགས་གང་ལ་ཅི་འདོད་པ་འབྱུང་བ་ལྟར་ད་ང་ཚོ་ཡིད་བཞིན་གྱི་ནོར་བུ་དེ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་དེ་ལས་ཨན་ཟས་གོས་གང་ལ་སོགས་པ་གང་ལ་འདོད་པ་ནང་བཞིན་ཡོང་གི་རེད་པ། དེ་ནང་བཞིན་ང་རང་ཡིད་བཞིན་གྱི་ལུས་བྱས་པས། ཡིད་བཞིན་གྱི་ལུས་སུ་བྱས་པ་ལས་དམིགས་ཡུལ་དེ་དག་ལ་ཁ་ཟས་རོ་བརྒྱ། དང་པོ་དེ་ལ་ལུས་བཏང་བ་ལ་བརྟེན་ནས་ང་རང་ཚོ་ལུས་འདི་ལུས་ཕུན་སུམ་ཚོགས་པར་ཆགས་སོང། གཉིས་པ་དེ་ལ་ང་རང་ཚོ་གི་ལུས་འདི་ཡིད་བཞིན་གྱི་ནོར་བུའི་ལུས་སུ་བསྒྱུར་ནས་ཡང་བཏང་དགོས་ཡོད་ཟེར། འདི་བཏང་བ་ལ་བརྟེན་ནས་ལུས་འདི་ཡིད་བཞིན་གྱི་ནོར་བུའི་ལུས་ལ་འགྱུར་ཆགས་པས་ཙང་ང་རང་ཚོ་ལ་གང་ལ་གང་འདོད་པ། ཁ་ཟས་དགོས་པ་ལ་ཁ་ཟས། དེ་ཡང་ཁ་ཟས་རོ་བརྒྱ། ཨན་གོས་དགོས་པ་ལ་གོས། ཁང་པ་དགོས་པ་ལ་ཁང་པ། ཨན་དེ་ནང་བཞིན་གང། དོན་མཐུན་གྱི་ཨན་གཅིག། ངོ་བོ་དེ། ཨན་ལུས་དེ་ལས་མ། ཨན་གཅིག་སྔགས་སུ་ངོ་སོ། ཡོང་གི་རེད། ང་ཚོའི་ལུས་དེ་ཡིད་བཞིན་གྱི། ཨན་གཅིག། འོ་ལགས་སོ། ལུས་སུ་གྱུར་ཚར་བ། དམིགས་པ་བྱས་ནས། ཁང་པ་བརྩེགས་པ་ལྔ་བརྒྱ་པ་དང་ད་ཁང་པ་བརྩེགས་པ་ལྔ་བརྒྱ་པ་ཟེར་དུས་ཁང་པའི་ཁྱད་པར་ཅན་ཞིག་རེད་ཨ་སྨོན་ལམ། གཅིག་ཏུ་སྒྲུབ་པའི་གྲོགས་ཕུན་སུམ་ཚོགས་པ། མདོར་བསྡུས་ན། དང་པོ་ལུས་དེ་ཕུན་སུམ་ཚོགས་པ་སྦྱིན་སོང་བ་དེ་ནས།